ད་ཐོག་མ་དེ་ལ་ད་ལྟ་བསྟན་འཛིན་བློ་བཟང་ཁང་གསར་ལགས་ཁྱེད་རང་ད Australia དང New Zealand ཨ་ནེ་ཨ་ད་ག་ནང་བཞིན་གྱི་ལྷོ་ཤར་ཨེ་ཤེ་ཡ་ཁུལ་གྱི་ད་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ཀྱི་འོས་མི་ལ་ལངས་པ་དེ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་དང་ཨ་ནེ་ད་ད་ལྟ་བློ་བཟང་ལགས་ཁྱེད་རང་ཅེ་ཅེ་དང Victoria མངའ་སྡེ་ནང་ད་བཞུགས་ཀྱི་ཡོད་རེད་དེ་འདྲ་ཡིན་དུས་ད Victoria ས་གནས་རང་གི་ད་བོད་མི་མང་ཆེ་བ་ཅིག་གིས་ཁྱེད་རང་ད་ངོ་ཤེས་པ་དང་རྒྱུས་ཡོད་པ་དེ་འདྲ་ཡིན་གྱི་རེད་ཡིན་ནའི་ད་ཡང Victoria མ་ཡིན་པའི་ས་གནས་དེ་འདྲའི་ནང་ལོགས་ལ་ད་བོད་མི་ཡང་མང་པོ་ཅིག་གིས་ཏན་ཏན་ཁྱེད་རང་ཅིག་ངོ་ཤེས་ཀྱི་ཡོད་ཀྱི་མ་རེད་བསམ་གྱི་འདུག་དེ་འདྲ་ཡིན་དུས་ཁོང་ཚོའི་ཆེད་དུ་ནི་ཁྱེད་རང་གིས་སོ་སོའི་ངོ་སྤྲོད་སྙིང་བསྡུས་ཅིག་གནང་རོགས་བྱས་དང། ལགས་སོ། ཐུགས་རྗེ་གནང། ཐོག་མ་དེ་གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། Australia དང་ལྷོ་ཤར་ཨེ་ཤི་ཡའི་གི་སྤྱི་འཐུས་འོས་མི་བཞེངས་མཁན། རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་དང་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། འོ་ད་ངའི་ལོ་རྒྱུས་སྙིང་བསྡུས་ཅིག་ཞུ་བ་ཡིན་ན། སློབ་གྲྭ་འདི་ད་ཅིག་བོད་ཁྱིམ་སློབ་གྲྭ་ནས་བྱས། དེ་ནས་མཐོ་རིམ་སློབ་གྲྭ་དེ Madras Christian College ལ་དཔལ་འབྱོར་རིག་པའི་སློབ་གྲྭ་ཐོན། དེ་ནས MSU University ནས་ད་ལྟ་གཙུག་ལག་རབ་འབྱམས་པ་ཐོན། དེ་ནས་ཉིས་སྟོང་བརྒྱད་ལོ་ལ Australia འབྱོར་རྗེས་ད་ལྟ་བར་དུ་ཕ་གི་ང་ཚོ Victoria University ནས Master of Business གཙུག་ལག་རབ་འབྱམས་པའི་ཚོང་ལས་དེ་བཞིན་ཐོན་དང་ཐོན་པ་དང་ད་ལྟ La Trobe University ནས་གློག་ཀླད་ཀྱི་དེ་བཞིན་གློག་ཀླད་ཀྱི་སློབ་སྦྱོང་ཐོན་རྗེས་དེ་འདྲ་ཞིག་ཞུ་ཡས་ཡིན། དེ་ནས་དེས་ལས་བྱས་ད་སོ་སོ་ལས་ཀ་རུ་ཆེ་ཆ་བྱེད་པ་ན་ནི་ད་ད་ལས་ཀ་ཁག་བཞི་ལྔ་ཅིག་བྱེད་མྱོང་ཡོད་ད་གཙོ་བོ་དེ་ནི་ད་ད་དེ་སྔ་ལོ་བརྒྱད་ནང་ལོགས་ལ་ནི་སྐད་སྒྱུར་ད་གཙོ་བོ་ཞིག་བྱས་དེ་ཡོད་དེ་སྔ་ནི་གློག་ཀླད་དེ་བཞིན་ན་ལས་ཀ་བྱེད་མྱོང་ཡོད་ནི་ཡང་བྱིས་པ་དེ་བཞིན་ལས་ཀ་བྱེད་མྱོང་ཡོད་ད་ད childcare centre ལ་ནི་དེ་ནས་ཚོང་ཁང་དང་ཟ་ཁང་དང་ལ་སོགས་པ་དེ་འདྲས་ཀྱི་ལས་ཀ་སྣ་མིན་ཅིག་བྱེད་མྱོང་ཡོད་ནི་སྤྱི་ཚོགས་ད་འགན་འཁྱེར་དེ་ནི་ད་ཐོག་མ་དང་པོ་ཨོ་སྟྲོ་ལིའ་སླེབས་ནས་བཟུང་ད་སྤྱི་ཚོགས་ཆེ་ཐང་གིས་དང་པོ་ཚོགས་པ་ནང་ལོགས་མཉམ་ཞུགས། དུས་དང་རྣམ་པ་ཀུན་ཏུ་ག་དུས་ན་ཅིག་མཉམ་ཞུགས་བྱེད་སྟངས་ཅིག་དང་ཨ་ནི་དམིགས་བསལ་གྱིས་ད་ཉིས་སྟོང་བཅུ་གཉིས་ནས་ཨ་ནི་ཚོགས་པའི་གི་ཚོགས་གཙོའི་ཚོགས་གཞོན་གྱི་འགན་འཁྱེར་བྱས་ནས་ལོ་གཉིས་རིང་ག་ཚོགས་གཞོན་གནང་དེའི་རྗེས་ལ་ཨ་ནི་རྒྱུ་ལས་སྐུལ་མ་བྱས་ཡང་དེའི་རྗེས་ལ་ཚོགས་གཙོའི་གི་ཉིས་སྟོང་བཅུ་བདུན་ནས་བཅུ་དགུ་བར་དུ་ཨ་ནི་ས་གནས Victoria བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོའི་འགན་འཁྱེར་བྱས་ཨ་ནི་ཅིག་ལོ་མང། ཨ་ནི་ད་ལྟ Australia ནང་ལོགས་ལ་ཨ་ནི་བོད་སྤྱི་པའི་གི་འགན་འཁྱེར་ཨ་ནི་དེ་དེ་ཉིས་སྟོང་བཅུ་བདུན་ནས་བཅུ་དགུ་བར་དུ་ཡང Australia རྒྱལ་ཡོངས་ཀྱི་ཨ་ནི་དྲུང་ཆེ་གནང་ཡ་དེ་འདྲའི་གོ་སྐབས་བྱུང་སོང་ཨ་ནི་དེ་ནང་ལ་ཨ་ནི་ཅིག་སོ་སོས་ཀྱིས་ད་ཅིག་ག་དུས་ཡིན་ན་བོད་རྩ་དོན་དང་བོད་མི་རིགས་ཆེད་དུ་ཨ་ནི་ག་རེ་རྩ་དོན་གྱི་ལས་འགུལ་མང་པོ་ཅིག་ཨ་ནི་ད་སོ་སོའི་འགོ་བརྩམས་ཐུབ་སོང་ཞུ་ཡས་ཡིན། ད་ད་ལྟ་ཁྱེད་རང་གིས་ཅིག་ད་འོས་བསྡུ་ས་ཁུལ་ར་ད་ང་ཚོ་ཨིན་ཇི་ནང་ཞུས་ན Constituency འདི་ནང་ནས་ད་མི་མང་ཤོས་འདི Australia ལ་ཡོད་ར་བ། དེ་འདྲ་ཡིན་དུས་ད་ད་ལྟའི་ཆ་ལ་ཅིག Australia དང་ད་རྒྱ་ནག་གཞུང་བར་རུ་གི་འབྲེལ་བ་ད་གནང་ཕྱོགས་ཅིག་ཡོད་ར་ཁོ་རང་ཚོ་ད་ཆབ་སྲིད། དང་ད་གང་ལྟར་ཚོང་འབྲེལ་གྱི་འབྲེལ་བ་ཚང་མ་གི་ད་ཐོག་ལ་གཅིག་ཨོ་སི་ཀྲི་ལི་ཡའི་གི་ཁོང་ཚོ་ནས་ཁྲིམས་དམ་པོ་བཟོ་ཡ་ད་ཡང་མིན་ན་ཁྲིམས་སྔོན་ནས་ཡོད་མཁན་དེ་ཚོ་ལ་བསྐྱར་ཞིབ་བྱེད་ཡ་དེ་འདྲ་གི་ད་གནས་སྟངས་གཅིག་ཆགས་བསྡད་ཡོད་རེད་ད་དེ་གཅིག་བྱས་ན་ད་ད་ང་ཚོ་བོད་པའི་འཐབ་རྩོད་ལ་གོ་སྐབས་གསར་པ་དེ་འདྲ་སྒོ་ཕྱེ་ཡ་དེ་འདྲ་ཡིན་སྲིད་རེད་དེ་འདྲ་ཡིན་དུས་ད་ཁོར་ཡུག་དེ་འདྲ་གཅིག་གི་ནང་ལོགས་ལ་ཁྱེད་རང་གལ་སྲིད་ཨོ་སི་ཀྲི་ལི་ཡའི་གི་ད་སྤྱི་འཐུས་ད་འོས་ཤོག་ཐོབ་པ་ར་ཞིག་ཡིན་ན་ཨ་ནི་ཁྱེད་རང་གིས་ད་བོད་མིའི་འཐབ་རྩོད་དང་འབྲེལ་བའི་ལས་འགུལ་དང་ཞུ་གཏུག་དེ་འདྲ་ཅིག་ག་རེ་ག་རེ་གནང་ཡག་གི་འཆར་གཞི་ཡོད་ན། ཨ་ལགས་འོང་ད་འདི་དྲི་བ་དེ་གནད་འགག་ཆེན་པོ་ཞེ་དྲག་རེད། ད་ལྟ་ངའི་གི་འབོད་སྒྲ་གསུམ་ནང་ལོགས་འབོད་སྒྲ་དང་པོ་དེ་ཨ་ནི་འཐབ་རྩོད་དང་ཨ་ནི་ཞུ་གཏུག་ལ་འདི་ཅིག་ཆགས་ཡོད་རེད་དེ་ཡིན་དུས་ང་ཚོའི་གི་ད་འཐབ་རྩོད་དེ་ཨ་ནི། མེད་དུ་མི་རུང་ཅིག་ད་ང་རང་ཚོའི་གི་ལས་ཀ་ནང་ལོགས་གལ་ཆེ་ཤོས་དེ་ཆགས་བསྡད་ཡོད་འདུག་ཨ་ནི་དེ་སྔ་ད་སོ་སོ་ཨོ་སི་ཀྲོ་ལི་ཡ་སླེབས་ནས་བཟུང་ད་འཐབ་རྩོད་ཀྱི་ད་ལས་འགུལ་སྣ་མང་ཅིག་སྤེལ་ཡོད་རེད་ཨ་ནི་དེ་ད་ཨོ་སི་ཀྲོ་ལི་ཡའི་གྲོས་ཚོགས་ནང་ལོགས་ལ་ང་ཚོ་བོད་དོན་ལྷན་ཁང་གི་འགོ་ཁྲིད་བྱས་བྱས་ནས་ཞུ་གཏུག་ད་ཐེངས་མ་དགུ་བཅུ་ཅིག་བརྒྱབ་ཡོད་རེད་སོ་སོ་ཡིན་ན་ཐེངས་མ་བརྒྱད་ཅིག་ཨ་ནི་མཉམ་ཞུགས་བྱེད་ཡ་བྱུང་སོང

ཐོག་ལ་ཨ་ནི་གོ་སྐབས་ཧ་ལས་པའི་ཡག་པོ་ཅིག་ཐོན་གྱི་རེད་བསམ་གི་འདུག་ཨ་ནི་འདི་ཡིན་ནའི་གོ་སྐབས་ཐོན་པ་འདི་ང་རང་ཚོའི་གི་གོ་སྐབས་དམ་འཛིན་བྱེད་ཤེས་མཁན་ཨ་ནི་ཨོ་སྟྲོ་ལའི་ནང་ལོགས་ལ་ད་ཅིག་ཉམས་མྱོང་ཡོད་མཁན་ཨ་ནི་འགྲོ་སྟངས་ཤེས་མཁན་དེ་འདྲ་ཅིག་ཨ་ནི་འགོ་ཁྲིད་སླེབས་པ་ཡིན་ན་ཨ་ནི་ཏན་ཏན་ང་ཚོ་ད་ཅིག་ག་བ་ལ་ཞུ་གཏུག་རྒྱག་དགོས་ན་དེ་གར་རྒྱབ་བྱས་ནས་ཏན་ཏན་འབྲས་བུ་སྨིན་ཐུབ་པ་དེ་འདྲས་ཅིག་བཟོ་ཐུབ་ཡས་ཀྱི་ཏན་ཏན་འབད་བརྩོན་ཞུ་གི་ཡིན་ཞུ་ཡས་ཡིན། དེ་མིན་སྤྱིར་བཏང་གི་ད་ཨོ་སི་ལེ་ཤི་ཡའི་སྤྱི་འཐུས་ཀྱི་མཉམ་དུ་ང་ཚོ་ས་གནས་ཁག་གི་ཚོགས་པ་མང་པོ་ཞིག་ཡོད་རེད་དེ་དག་གིས་ཏན་ཏན་མཉམ་ཞུགས་གནང་གི་རེད་མཉམ་ཞུགས་གནང་བྱས་ང་རང་ཚོའི་རྩ་དོན་འདི་ཨ་ནི་གལ་ཆེ་ཤོས་ཡིན་འདུག་ཚང་མས་ཀྱིས་ད་ལྟ་བར་དུ་ཧ་རུ་བ་རུ་དངོས་གནས་ཧ་ལས་པའི་ཡག་པོ་གནང་སོང་མུ་མཐུད་ནས་གནང་གི་རེད་བསམ་འདི་ཏན་ཏན་རེ་བ་བྱེད་ཀྱི་ཡོད་ཐུགས་རྗེ་ཆེ། ད་གལ་སྲིད་ད་ཁྱེད་རང་ལ་ད་འོས་ཐོབ་པ་ཡིན་ན། སྤྱིར་བཏང་ད Australia ལ་གནས་སྡོད་ཀྱི་ད་བོད་མི་དེ་ཚོ་ལ་སྤྱིར་བཏང་གི་ཆ་ནས་ད་བདེ་འཇགས་དང་དེ་འདྲའི་ཐོག་ལ་ཡང་དཀའ་ངལ་མང་པོ་ཅིག་འཕྲད་བསྡད་ཡོད་རེད་ད་དཔེར་ཆ་བཞག་ན་ད་མི་མང་ཆེ་བ་གཅིག་ལ་ལོ་དང་ད་མིང་དེ་ཚོ་ནོར་བ་ཐེབས་ནས་ད་ཡིག་ཆ་ནང་ལོགས་ལ་དེ་འདྲས་ཀྱི་དཀའ་ངལ་ཅིག་འཕྲད་ཀྱི་ཡོད་རེད་ཡང་ཅིག་ད་བོད་མི་མང་པོ་ཅིག་ཕ་མ་སྤུན་མཆེད་བོད་ལ་ལྷག་ཡོད་རེད་དེ་འདྲས་ཡིན་དུས་ཡང་ཕར་བོད་ལ་ཕར་ཐུག་འཕྲད་འགྲོ་མ་ཐུབ་ཡག་གི་དཀའ་ངལ་ཅིག་འཕྲད་ཡོད་རེད་ད་དེ་འདྲས་ཀྱི་ཁ་ཡོད་ལག་ཡོད་ད་ཁྱེད་རང་གི་ངོས་ནས་ད་ཅིག་ཞབས་ཕྱི་ག་འདྲས་ཅིག་སྒྲུབ་ཡག་གི་འཆར་གཞི་ཡོད་ན།
ལའོ། ད་དེ་ངའི་འབོད་སྒྲ་གསུམ་པ་འདི་དང་འབྲེལ་བ་ཆགས་བསྡད་ཡོད་རེད། ཨ་ནི་འབོད་སྒྲ་གསུམ་པ་འདི་ངའི་བདེ་སྡུག་མི་མང་གི་བདེ་སྡུག་སླད་འདི་རེད། ཨ་ནི་འབོད་སྒྲ་གསུམ་པ་འདི་ནང་ལོགས་ལ་ད་དེ་སྔ་ངོས་རང་ཨོ་སི་ཀྲོ་ལི་ཡ་སླེབས་ནས་བཟུང་ད་ཅིག་སྤྱིར་བཏང་གི་སོ་སོ་ཡིན་ན་ག་དུས་ཡིན་ན་ལས་རྒྱུ་འབྲས་བརྩི་ངེས་ཅི་ད་ཨ་ནི་བོད་ཀྱི་བསྟན་པ་ཆབ་སྲིད་དེ་ཨ་ནི

རབ་དང་རིམ་པ་མང་པོ་ཅིག་ད་ལྟ་བར་དུ་བྱས་ཡོད་རེད་མ་འོངས་པ་མུ་མཐུད་ནས་བྱེད་འཆར་གཞི་ཡོད་ད་ལྟ་ད་ལོ་དང་འབྲེལ་ཡོད་ཀྱི་དཀའ་ངལ་དེ་དཀའ་ངལ་ཆེ་ཤོས་ཅིག་ཆགས་བསྡད་རེད་ད་དེ་ང་ཚོའི་གི་ད་ལྟ་བར་དུ་སུ་གཅིག་གིས་སེལ་མ་ཐུབ་ཡས་ཀྱི་དེ་འདྲའི་དཀའ་ངལ་ཅིག་ཆགས་བསྡད་ཡོད་རེད་ཡིན་ནའི་སོ་སོ་ད་ཚོགས་གཙོ་ཆགས་པ་ནས་བཟུང་ང་རང་ཚོ་དེ Victoria ནང་ལོགས་ལ་ད་བོད་པ་ཕལ་ཆེར་སུམ་ཅུ་ལྷག་ཞིག་ད་ལོ་དཀའ་ངལ་ཡོད་པ་ཁོང་ཚོ་ལ་དཔང་རྟགས་རྩ་བ་ནས་མེད་པ་ཨ་ནི་ཡང་ཅིག་གཞུང་ལ་སྙན་ཞུ་བརྒྱབ་བྱས་ནས་སྙན་ཞུ་ཚུར་ཕྱིར་སློག་བྱས་པ། ཨ་ནི་དེ་དེ་གས་ཨ་ནི་མི་དེ་གས་ཚང་མས་ཀྱི་མིང་ཐོ་དེ་གས་ཚང་མ་བསྡུ་རུབ་བྱས། ཨ་ནི་ཁོང་ཚོའི་གི་ད་ལྟ་གཞུང་འབྲེལ་གྱི་ཡིག་ཆ་ལེན་དགོས་ཡས་ཡོད་རེད་དེ་གས་ཚང་མ་ལེན་བྱས་ནས་ད་ལྟ་ངའི་ཁྲིམས་རྩོད་པ་ཁག་གསུམ་ད་ལྟ Maurice Blackburn ད་ཨོ་སི་ཀྲོ་ལི་ཡ་ནང་ལོགས་ནས་ཁྲིམས་ཁྲིམས་ཁང་ཁྲིམས་རྩོད་པ་ཨ་ནི་ཅིག་སྐད་གྲགས་ཆེ་ཤོས་ཆགས་ཡོད་རེད་འདི་ཡི་གི་ཁྲིམས་རྩོད་པ་བྱས་ཨ་ནི་ང་ཚོ་ས་གནས་ཀྱི་ཁྲིམས་རྩོད་པ་བཅས་ཨ་ནི West Justice ལབ་པའི་ཁྲིམས་རྩོད་པ་བཅས་ཨ་ནི་གྲོས་ཚོགས་འཐུས་མི་ཁག་གཉིས་དང་བློན་ཆེན་གཅིག་མཉམ་དུ་ཨ་ནི་ད་ལྟ་འདིའི་སྐོར་དེ་ང་ད་ལོ་གཅིག་དང་ཕྱེད་ཀ་ཙམ་འགྲོ་གི་འདུག་འདིའི་སྐོར་དེ་ལ་ཨ་ནི་ལས་ཀ་བྱས་དང་བྱེད་མུས་ཡིན་ཨ་ནི་ཉེ་བའི་ཆར་ལ་ད་ལྟ་ང་ཚོའི་གི་བློན་ཆེན་ལས་རོགས་རང་ནས་ཡི་གེ་དེ་འདྲས་འབྱོར་བ་བྱས་ནས་ཨ་ནི་འདི་སྒང་ལ་ཨ་ནི་ང་ཚོ་བོད་པ་ལ་དམིགས་བསལ་བཏང་ཡས་ཀྱི་དེ་འདྲས་ཀྱི་ཨ་ནི། ད་ཅིག་རེ་བ་ཆེན་པོ་འདུག་ཞུ་ཡས་ཡིན། སོང་ཙང་ད་ད་ལྟ་ང་ཁྲིམས་རྩོད་པ་དེ་གས་མཉམ་དུ་མུ་མཐུད་ནས་ནི་སྐད་ཆ་བྱེད་བཞིན་པ་ཡིན། ཨ་ནི་ང་ཚོ་རིམ་པས་ད Victoria ནང་ལོགས་དཀའ་ངལ་འདི་སེལ་ཐུབ་པ་ཡིན་ན་ངེད་ཀྱིས་ད་རྗེས་མ་ང་སྤྱི་འཐུས་ཐོབ་པ་ཡིན་པ་ཡིན་ན་ངས་མངའ་སྡེ་ཆ་ཚང་ཞིག་ལ་ཨ་ནི་འདི་ད་ལོ་སྐོར་དེ་ཨ་ནི་དཀའ་ངལ་དེ་སེལ་ཐུབ་ཡས་ཀྱི་ཏན་ཏན་འབད་བརྩོན་ཞུ་གི་ཡིན་ཞུ་ཡ་ཡིན། གཉིས་ནས་ང་ཚོ་དེ་འདྲ་ང་ཚོ Liberal གཞུང་འདི་སླེབས་ནས་བཟུང་ང་ཚོའི་གི་མི་སེར་གྱི་ཆ་ད་སྙན་ཞུ་བརྒྱབ་བྱས་ནས་ཡང་ཁ་ཤས་ལོ་ལྔ་དྲུག་ཁ་ཤས་ལོ་བཞི་གསུམ་དེ་འདྲས་ད་ལྟ་འཁར་བསྡད་བྱས་ནས་ལོ་མང་པོ་ཅིག་ད་སྙན་ཞུ་བརྒྱབ་ནས་ད་ལྟ་འཁར་བསྡད་པ་ཡོད་རེད་འདི་གས་སྒང་ལ

ད་ཁྱེད་རང་གིས་ད་དམིགས་བསལ་ཨོ་སི་ཀྲོ་ལི་ཡ་ལ་ད་གནས་སྡོད་ཀྱི་བོད་པའི་གཞོན་སྐྱེས་འདི་ཚོ་ལ་དཀའ་ངལ་ཆེ་ཤོས་ཅིག་ག་རེ་རེད་ཟེར་གྱི་འདུག་ཨ་ཁྱེད་རང་གལ་སྲིད་ད་འོས་ཤོག་ཐོབ་པ་ཡིན་ན་ཨ་ཁྱེད་རང་གིས་ད་བོད་པའི་གཞོན་སྐྱེས་འདི་ཚོ་ལ་ཕན་ཡག་ཆེད་དུ་ད་དམིགས་བསལ་སོ་སོ་གི་ད་འཆར་གཞི་དེ་འདྲ་དེ་འདྲ་ཡོད་ལབ་ཅིག་ཁ་གསལ་པོ་ཅིག་དེ་འདྲ་བྱེད་སྟངས་ཡོད་ན་ད་ད། གནང། ད་འདི་ངའི་གི་འབོད་སྒྲ་གཉིས་པ་དེ་དང་འབྲེལ་བ་འདུག་ཨ་ནི་འདི་ནུས་སྟོབས་གོང་འཕེལ་སླད་དེ་ཨ་ནི་ནུས་སྟོབས་གོང་འཕེལ་ནང་ལོགས་ལ་ཨ་ནི་ང་ཚོ

ང་ཚོའི་གཞོན་སྐྱེས་ཀྱི་ཟབ་སྦྱོང་དེ་འདྲའི་གོ་སྒྲིག་བྱས། ཨ་ནི་བོད་པ་གཞོན་སྐྱེས་མང་པོ་ཞིག་ལ་ཨ་ནི། གོ་སྐབས་དེ་འདྲའི་མཉམ་ཞུགས་བྱས་གོ་སྐབས་བྱུང་ཡོད་རེད་ཏན་ཏན་ཁ་ཤས་ཞིག་ལ་ཕན་ཐོགས་བ་བྱུང་ཡོད་རེད་ཨ་འདི་ནང་བཞིན་གྱི་ཁོང་ཚོའི་གཞོན་པ་གཅིག་གཞོན་སྐྱེས་གོ་སྒྲིག་ནང་ལོགས་ལ་མ་འོངས་པ་སླེབས་ཐུབ་ཡ་དེ་འདྲས་ཀྱི་ཨ་ནི་རེ་བ་ཏན་ཏན་ཡོད་རེད་ཞུ་ཡ་ཡིན་ཨ་ནི་དེ་དང་མཚུངས་ཨ་ནི་མ་འོངས་པ་ཨ་ནི་ཡང་མངའ་སྡེ་གཞན་པ་ནང་ལོགས་ལ་ང་ཚོ་ཚང་མས་མཉམ་རུབ་ཐོག་ནས་ཨ་ནི་དེ་འདྲས་གཅིག་མ་འོངས་ཟབ་སྦྱོང་དེ་འདྲས་གོ་སྒྲིག་བྱེད་ཐུབ་ཡ་དེ་འདྲས་ཨ་ནི་འབད་བརྩོན་ཞུ་ཡ་གཅིག་དང་ཨ་ནི། གཉིས་ནས་ཨ་ནི་ང་ཚོ་མ་འོངས་ད་ལྟ་གཞོན་སྐྱེས་འདི་དག་ང་ཚོ་དཔེ་མི་སྲིད་ཀྱི་གལ་ཆེན་པོ་དང་མ་འོངས་པའི་སོན་རྩ་ཆགས་བསྡད་ཡོད་དུས་ཨ་ནི་ད་ལྟ་སོ་སོས་ཀྱི་ལུགས་སུ་བལྟ་ཡོང་དུས་ང་རང་ཚོའི་ད་གཞོན་སྐྱེས་ནང་ལོགས་ལ་དངོས་གནས་ཆེད་ལས་པ་ཐོན་ཐུབ་མཁན་དཔེ་མི་སྲིད་དཀོན་པོ་ཆགས་བསྡད་པ་འདི་ང་རང་ཚོ་གིས་ཤུགས་རྒྱབ་བྱས་ནས་ཨ་ནི་མ་འོངས་ད་སློབ་གྲྭ་ནས་མར་ཐོན་ཡོང་དུས་ཨ་ནི་ལམ་སང་ཅིག། ལས་ཀ་དེ་འདྲས་མ་བྱེད་པ་ཐོག་ནས་ཨ་ནི་སོ་སོ་མ་འོངས་པའི་གི་ཨ་ནི་དམིགས་ཡུལ་བགྲོད་ལམ་གང་ལ་ཨ་ནི་དམིགས་ཡུལ་ཟིན་རྗེས་ནས་ཨ་ནི་དེ་ག་ལམ་སྟོན་གནང་ན་དེ་གས་ལ་ག་འདྲས་གནང་དགོས་ཀྱི་ཡོད་མེད་དེ་གས་ཨ་ནི་ང་རང་དེ་འདྲའི་འཆར་གཞི་ཡོད་ཨ་ནི་གལ་སྲིད་སྤྱི་འཐུས་ཐོབ་པ་ཡིན་ན་ཨ་ནི་གཞོན་སྐྱེས་དེ་གས་ལ་ཨ་ནི་མ་འོངས་བགྲོད་ལམ་ཐོག་ནས་ཨ་ནི་ལམ་སྟོན་ག་འདྲས་གནང་དགོས་འདུག་བོད་པ་བོད་རིགས་ཅིག། སེམས་ཤུགས་ཅན་ག་འདྲས་བཟོ་དགོས་ཀྱི་འདུག་འདི་གས་ཨ་ནི་དཔེ་མི་སྲིད་གལ་ཆེན་པོ་ཆགས་ཀྱི་འདུག་ཨ་ནི་འདི། ང་གང་ལ་ཏན་ཏན་ཨ་ནི་མ་འོངས་པར་འབད་བརྩོན་གནང་གི་ཡིན་ཞུ་ཡ་ཡིན་གལ་སྲིད་ང་སྤྱི་འཐུས་ཐོབ་པ་ཡིན་ན། ད་ལྟ་ཨོ་སི་ཀྲི་ལི་ཡ་བྱས་ནིའུ་ཛི་ལན་དེ་ནས་ལྷོ་ཤར་ཨེ་ཤི་ཡ་ད་གནས་སྡོད་བོད་མི་ཚང་མ་གིས་ད་འོས་ཤོག་ད་བླུགས་ཡ་གི་འགན་འདི་ཆགས་བསྡད་ཡོད་ར་དེ་འདྲའི་ཡིན་དུས་འོས་ཤོག་འདི་བླུགས་ས་གི་ད་འོས་མི་ད་ད་ཁ་ཤས་ཅིག་གསལ་བསྒྲགས་གནང་ཚར་རེད་གཅིག་བྱས་ན་ད་དུང་དངོས་གནས་འོས་མི་ཁ་ཤས་དེ་འདྲའི་ལངས་ཀྱི་ཡོད་ཀྱི་རེད་དེ་འདྲ་ཡིན་དུས་ཁྱེད་རང་ལ་འོས་ཤོག་བླུག་དགོས་ཡ་གྱི་རྒྱུ་མཚན་ག་རེ་ཡོད་རེད་ད་ཁྱེད་རང་ལ་ཅིག་ཉམས་མྱོང་དང་ཨ་ནི་ཁྱད་ཆོས་དེ་འདྲའི་དམིགས་བསལ་ག་རེ་ཡོད་ན། ངས་ཀྱི་ད་ཉམས་མྱོང་ཟེར་ན་གཙོ་བོ་དེ་ཨ་ནི་ད Australia ན་སླེབས་བྱས་ནས་ལོ་བཅུ་གསུམ་འགྲོ་བ་རེད་བཅུ་གསུམ་ནང་ལོགས་ལ་ང་ཚོ་ད་ལྟ་བར་དུ་ཨ་ནི་དུས་དང་རྣམ་པ་ཀུན་ཏུ་བོད་རྩ་དོན་ཐོག་ཁ་ལ་ལས་ཀ་བྱེད་སྡོད་མཁན་གང་ཟག་ཅིག་ཆགས་ཀྱི་ཡོད་ཨ་ནི་དེ་ཡིན་དུས་ཨ་ནི་ད་སྤྱི་ཚོགས་ནང་ལོགས་ལ་འགན་ཨ་མང་པོ་ཅིག་འཁྱེར་བྱས་ནས་ཨ་ནི་ད་ལྟ་ད་ཅིག་གང་ལ་གང་འཚམ་ཨ་ནི་དབྱིན་ཇིའི་མཉམ་དུ་རེད་ཨ་ནི་ཅིག་ང་རང་ཚོའི་བོད་བོད་རིགས་ནང་དུ་ནང་ཁུལ་རེད་གང་ལྟར་ཆ་ཚང་གི་རྒྱུས་ཡོད་ཡོད་པ་དེ་འདྲས་ཅིག་གིས་ཨ་ནི་གང་ཟག་ཅིག་ཆགས་བསྡད་ཡོད་ཞུ་ཡ་ཡིན་ཨ་ནི་དེ་ཙམ་མ་ཟད་ད་ཅིག་ཏུ་ས་གནས་ཀྱི་ཚོགས་གཙོ་རེད་ཨ་ནི་ཅིག་ཚོགས་གཞོན་རེད་ཨ་ནི་ཡང་ས་གནས་ཙམ་མ་ཟད་པའི་ཨ་ནི་ཡང་སྤྱི་བཏང་གི་ཨོ་སི་ཀྲི་ལི་ཡ་ཀྱི་ཨ་ནི་ཅིག་ཚོགས་པ་སྤྱི་ཚོགས་ནང་ལོགས་ལ་ཨ་ནི་འགན་དེ་འདྲས་འཁྱེར་བྱས་ཨ་ནི་ཅིག་དང་བླངས་ཀྱི་ལས་ཀ་དེ་འདྲའི་མང་པོ་བྱེད་མྱོང་ཡོད་དཔེ་མཚོན་དུ་ཞུ་བ་ཡིན་ན། ཨ་ནི་སྣེ་མང་ད་ལྟ་ང་ཚོ Victoria Multicultural གི་ཨ་ནི་སློབ་སྟོན་པ་ཡིན་ད་ལྟ་ང་ཚོ་ས་གནས་འཕྲོད་བསྟེན་གྱི་ཨ་ནི་སྨན་ཁང་ཡོད་རེད་འདི་གྱི་ཨ་ནི་སློབ་སྟོན་པ་ཡང་ཆགས་བསྡད་ཡོད་ཨ་ནི་ང་ཚོ་ས་གནས་ཀྱི་སྐྱབས་བཅོལ་རོགས་པ་བྱེད་མཁན་ལས་ཁུངས་ཡོད་རེད་འདི་གྱི་སློབ་སྟོན་པ་ཆགས་བསྡད་ཡོད་ཨ་ནི་དེ་ནས་ད་ལྟ་ང་ཚོ་ས་གནས་འཕྲོད་བསྟེན་སྨན་ཁང་གི་ཨ་ནི Bicultural Workers ལ་འདི་གྱི་ལས་ཀ་ལས་ཀ་བྱེད་ཀྱི་ཡོད་ཨ་ནི་དེ་དང་མཚུངས་ཨ་ནི་ད་དེ་སྔ་ཨ་ནི་ངེད་ཀྱིས་ད་ཅིག་བསྒྲགས་གཏམ་ནང་ལོགས་ལྷན་རྒྱས་ཚོ་གཟིགས་པ་ཡིན་ན་ངེད་ཀྱིས་ཅིག་ད་ཨོ་སྟྲོ་ལི་ཡའི་སྤྱི་ཚོགས་ནང་ལོགས་ལ་ཨ་ནི་ཅིག་ཞབས་ཞབས་འདེགས་ག་ཚོད་ཞུས་ཡོད་མེད་ཨ་ནི་ང་རང་ཚོའི་བོད་པའི་སྤྱི་ཚོགས་ནང་ལོགས་ལ་ཨ་ནི་ག་ཚོད་ཅིག་ཞབས་འདེགས་ཞུས་ཡོད་མེད་འདི་གས་ཅིག་ལྷན་རྒྱས་ཚོ་ཨ་ནི་ཡང་ཅིག་རིམ་པས་ཞིབ་ལྟ་གཟིགས་ཡས་ཡོད་རེད་ཞུས་ཡས་ཡིན། ཨ་ནི་ད་ལྟ་གཙོ་བོ་ད་ང་རང་ཚོགས་གཙོ་ཡིན་པའི་སྐབས་ལ་ཨ་ནི་ཅིག་འགྱུར་ལྡོག་མང་པོ་ཅིག་ཨ་ནི་འོང་ཚོགས་པ་ནང་ལོགས་ལ་གསར་གཏོད་མང་པོ་ཅིག་དེ་འདྲས་བྱེད་ཐུབ་པ་བྱུང་སོང་ད་གསར་གཏོད་ནང་གལ་ཆེ་ཤོས་དེ་ང་རང་ཚོའི་ཚོགས་པ་ག་རེ་ཡིན་ན་སྲ་བརྟན་དགོས་ཡ་དེ་གལ་ཆེན་པོ་ཡིན་འདུག་ང་ཚོ་ཚོགས་པ་ནང་ལོགས་ལ་ད་སྒྲིག་གཞི་དོན་ཚན་བརྒྱད་ཅུ་གྱ་དྲུག་བྱས་པ་ཅིག་ཨ་ནི་དེ་སྒྲིག་གཞི་ཅིག་གཏན་འབེབས་བྱས་ཡོད་རེད་ད་སྒྲིག་གཞི་དེ་ང་ཚོ་མངའ་སྡེ་གཞུང་རང་མཉམ་དུ་དེབ་སྐྱེལ་བྱས་པའི་སྒྲིག་གཞི་ཅིག་དང་ཨ་ནི། ཆེ་མཐོང་ཡོད་པའི་སྒྲིག་གཞི་ཅིག་ཆགས་ཀྱི་ཡོད་རེད། ཨ་ནི་དེ་ནས་གཉིས་པ་དེ་ང་རང་ཚོ། ད་ལྟ Victoria ཡི་བོད་རིགས་སྤྱི་མཐུན་ཚོགས་པ་དེ། ཨ་ནི་སྔོན་མ་ཡིན་ན། ད་ལྟ་ང་ཚོ Non Profit Organization ཆགས་ཀྱི་ཡོད་རེད་ད་ཆུ་ཅིག་ཁེ་བཟང་མ་ཡིན་པ། ད་དེ་ནས་ཨ་ནི་ང་ཚོའི་གི Charity། ཚོགས་པ་ཕར་བསྒྱུར་ཐུབ་ཡས་དེ་འདྲས་ཅིག་བྱུང་སོང། Charity དེ་ད་ང་ཚོ། མི་ལ་སྦྱིན་པ་བཏང་ཡས་གི་ཚོགས་པ་ཆགས་ཀྱི་ཡོད་རེད་པ། ཨོ་དེ་འདྲས་བྱུང་ཡོད་རེད། ཨ་ནི་དེ་ནས་ཅིག། སྤྱི་བཏང་གི་ང་ཚོ་ནམ་རྒྱུན་དུས་སྟོན་ཁག་ཆེ་ཁག་མང་པོ་ཅིག་ཡོད་རེད་དེ་གས་ཨ་ནི་སྔོན་མ་ལས་ལྷག་ཨ་ནི་ཡར་རྒྱས་བཏང་ཐུབ་ཡ་ད་ཨ་ནི་དམིགས་བསལ་གྱི་ཨ་ནི་ཅིག་ཨ་ནམ་རྒྱུན་དུ་ང་ཚོ་མ་བྱས་པ་དེ་འདྲའི་ཡང་ཅིག་ལས་འགུལ་དེ་འདྲ་མང་པོ་ཅིག་སྤེལ་ཡོད་རེད་དེ་འདྲ་ཆ་བཞག་ན་ང་ཚོ་གི་སྐྱབས་བཅོལ་ཉི་མ་ལ་སྐྱབས་བཅོལ་ཉི་མ་དེ་དུས་དུས་དུས་ང་ཚོ་ཨོ་སྟྲོ་ལི་ཡ་ཁྱོན་ཡོངས་ལ་དེ་སྲུང་བརྩི་བྱེད་ཀྱི་ཡོད་རེད་ཨ་ནི་དེ་དུས་ང་ཚོའི་དེ་ན་དེ Victoria ནང་ལོགས་ལ་ཨ་ནི་སྐྱབས་བཅོལ་ཉི་མོ་དེ་ལ་བོད་ཀྱི་རྣམ་པ་ཅིག་ཆ་ཚང་ཞིག་སྟོན་ཐུབ་ཡ་དེ་འདྲས་ཀྱི་ཉི་མ་གཅིག་ཉིན་གང་གོ་སྒྲིག་བྱེད་ཡ་དང་ཡང་མི་རིགས་སྣ་འཛོམས་ཀྱི་དུས་སྟོན་དེ་འདྲས་གོ་སྒྲིག་བྱེད་ཡ། ཨ་ནི་དེ་ནས་ང་ཚོ་དེ་ལ་ཚོགས་ཆེན་ཐེངས་བརྒྱད་པ་དེ་དེ་ལ་ཚུགས་ཐུབ་ཡོད་རེད། ཨ་ནི་དེ་ནས་ང་ཚོ་གི་ཡང་དཔལ་འབྱོར་འདུ་འགོད་ཆེད་དུ་རྒྱལ་བ་རིན་པོ་ཆེ་གྱི་འབྲེལ་བའི་ལྟད་མོ་དེ་འདྲས་ཨ་ནི་གློག་བརྙན་དེ་འདྲས་བཏང་བསྟན་བྱས་ནས་ཕ་གིའི་ཚོགས་པ་ལ་དཔལ་འབྱོར་འདུ་འགོད་བྱེད་ཡ་ལ་སོགས་པ་ཨ་ནི་ལྷག་དཀར་སྔོན་མ་ཚོགས་གཞོན་ཡིན་པའི་སྐབས་ལ་ལྷག་དཀར་སྲུང་བརྩི་བྱེད་ཡ་ལ་སོགས་པ་ཨ་ནི་ཡང་གལ་ཆེན་པོ་གཅིག་དེ་ཨ་ནི་ང་ཚོའི་གི་ཚོགས་པ་ཁག Vietnamese རེད། ཨ་ནི་གཅིག Mongol རེད། ཨ་ནི Uyghur རེད། འདི་གས་ཨ་ནི་ང་ཚོགས་གཞོན་སྐབས་ནས་བཟུང་ཨ་ནི་ངེད་ཀྱིས་འབྲེལ་བ་བྱས་བྱས་ནས་ཨ་ནི་འདི་གས་ཨ་ནི་གཅིག་རུག་རུག་བཟོས་བྱས། ཚོགས་ཚོགས་གཙོའི་སྐབས་ལ་ནི་དཔེ་ང་ཚོ་ཉེ་པོ་ཞེ་པོ་གཅིག་ཆགས་བྱས་ནས་ད་ང་ཚོ་ག་དུས་ལས་འགུལ་ག་དུས་ཡིན་ན་ཁོ་རང་ཁོ་ཚོ་ང་ཚོས་དེ་ནས་མཉམ་ཞུགས་བྱེད་ཡ་དང་ང་ཚོའི་ལས་ལས་འགུལ་སྐབས་ལ་ཁོ་ཚོས་མཉམ་ཞུགས་བྱེད་ཡ་དེ་འདྲས་ཀྱི་ཨ་ནི་གཅིག་ང་ཚོ་གི་ལམ་ཟབ་པོ་ཞིག་དང་མཐུན་སྒྲིལ་ཡག་པོ་ཞིག་བཟོ་ཐུབ་པ་དེ་འདྲས་ཅིག་བྱུང་སོང། ཨ་ནི་བྱས་ཙང་ཨ་ནི་ད་ལྟའི་ཆ་ནས་ཨ་ནི་ང་བོད་དོན་ལྷན་ཁང་གི་ཨ་ནི་འགན་འཛིན་ལྷན་ཚོགས་ཀྱི་ཚོགས་མི་ཆགས་བསྡད་ཡོད་ལ་ཨ་ནི་བྱས་ཙང་ད་རྒྱུ་མཚན་འདི་གས་ལ་བལྟས་བྱས་ནས་ཨ་ནི་དེ་སྔ་ཙམ་ང་ཚོ་ཨོ་སྟྲེ་ལི་ཡའི་ནང་ལོགས་ལ་བྱ་དགའ་ཁག་བཞི་ཞིག་ཨ་ནི་ང་ལ་རག་བྱུང་ཞུས་པ་ཡིན། ཨ་ནི་འདི་ནང་ལོགས་ནས་ད་རྒྱ་ཆེ་ཤོས་འདི་ད་ལྟ་ཉིས་སྟོང་བཅུ་དགུ་ལོ་ལ་ཨ་ནི་ང་ཚོ Frank Fisher གྱི་ཨ་ནི Award ཅེས་པ་འདི་གི་ཨ་ནི Winner འདི་ང་རེད། ཨ་ནི་འདི་ནས་ང་ཚོ་ད་ལྟ

སྤོབས་པ་ཆེ་དང་ཨིན་སྐད་ག་དུས་ནས་སྐལ་བ་བཟང་པོ་ཞིག་ཡིན་པ་དེ་འདི་ག་དུས་ནང་ངོས་འཛིན་བྱེད་ཀྱི་ཡོད་དེ་ཡིན་དུས་སོ་སོའི་ངོས་ནས་ག་དུས་ན་ཅིག་མི་ལ་ཞབས་ཞུ་ག་ཚོད་ཞུ་བ་ནས་རྩ་བ་ཉིད་ནས་དཀའ་ལས་ཁག་གི་མི་འདུག་ག་དུས་ན་ཨནི་ཅིག་དུས་དང་རྣམ་པ་ཀུན་ཏུ་ཞབས་ཞུ་ཞུ་ཐུབ་ཡོད་ཀྱི་དེ་འདྲས་ཅིག་སོ་སོ་ག་དུས་ན་སེམས་ན་བསམ་སྡོད་ཀྱི་ཡོད་ཞུ་བ་ཡིན།